གང་ཟག་གཞན་ལ་མི་སྙན་པར་བརྗོད་པ་དང། གཞན་ལ་དད་པ་མེད་པ་ལ་ཁྱོད་མི་ཁྲོ་བར་བཟོད་ན། འོ་ན་རང་ཉིད་ལ་མི་སྙན་པར་སྨྲ་བ་ལ་ཡང་སེམས་ཁྱོད་ཅིས་མི་བཟོད་དེ་བཟོད་རིགས་པར་ཐལ། དེ་ཡང་ཕ་རོལ་པོའི་ཉོན་མོངས་སྐྱེས་པ་ལ་རག་ལས་པའི་ཕྱིར། གཉིས་པ། བདག་གི་བཤེས་ལ་ཉེས་པ་བརྗོད་པ་ལ་ཁྲོ་བ་དགག་པ། ཡང་གཉིས་པ། བདག་གི་བཤེས་ལ་ཉེས་པ་བྱེད་པ་ཉེས་པ་བྱེད་པ་ལ་ཁྲོ་བ་དགག་པ་ལ་གཉིས། ཆོས་ལ་ངེས་པར་ཆོས་ལ་ངེས་པར་སེམས་པའི་བཟོད་པས་དགག་པ་དང། གནོད་པ། བྱེད་པ་ལ་ཇི་མི་སྙམ་པའི་བཟོད་པས་དགག་པའོ། དང་པོ་ཆོས་ལ་ངེས་པར་སེམས་པའི་བཟོད་པས་དགག་པ་ལ་གཉིས། ཆོས་ལ་ངེས་པར་སེམས་པའི་བཟོད་པས་དགག་པ་ལ་གཉིས། སྐུ་གཟུགས་སོགས་ལ་གནོད་པ་བྱེད་པ་ལ་ཁྲོ་མི་རིགས་པའི་རྒྱུ་མཚན། དེ་བཞིན་དུ་བཤེས་ལ་གནོད་པ་བྱེད་པ་ལ་བཟོད་རིགས་པའོ། དང་པོ་སྐུ་གཟུགས་སོགས་ལ་གནོད་པ་བྱེད་པ་ལ་ཁྲོ་མི་རིགས་པའི་རྒྱུ་མཚན་ནི། སྐུ་གཟུགས་སོགས་ལ་གནོད་པ་བྱེད་པ་ལ་ཁྲོ་མི་རིགས་པའི་རྒྱུ་མཚན་ནི། རང་ཉིད་ལ་གནོད་པ་བྱེད་པ་ལ་ཁྲོར་མི་རིགས་ཀྱང་ཟེར། རང་ཉིད་རང་ཉིད་ལ་གནོད་པ་བྱེད་པ་ལ་ཁྲོ་ར་མི་རིགས་ཀྱང། དཀོན་མཆོག་ལ་གནོད་པ་བྱེད་པ་ལ་ཁྲོས་ཀྱང་ཉེས་པ་མེད་དོ་ཞེ་ན། དཀོན་མཆོག་ལ། གནོད་པ་བྱས་པ་ལ་ཁྲོས་ཀྱང། ཉེས་པ་དཀོན་མཆོག་ལ་གནོད་པ་བྱེད་པ་ལ་ཁྲོས་ཀྱང། དཀོན་མཆོག་ལ་གནོད་པ་བྱས་པ་ལ་ཁྲོས་ཀྱང་ཉེས་པ་མེད་དོ་ཞེ་ན། སྐུ་གཟུགས་མཆོད་རྟེན་དམ་ཆོས་ལ། འཁྱལ་ཞིང་འཇིག་པར་བྱེད་པ་ལའང། བདག་གིས་ཞེ་སྡང་མི་རིགས་ཏེ། སངས་རྒྱས་སོགས་ལ་གནོད་མི་མངའ། སངས་རྒྱས་ཀྱི་སྐུ་གཟུགས་དང་བྱང་ཆུབ་ཆེན་པོའི་མཆོད་རྟེན་སོགས་པ་དང། དམ་པའི་ཆོས་ལ་ངག་གིས་འཁྱལ་ཞིང་སྐྱོན་བརྗོད་པ་དང། ངག་གིས་འཁྱལ་ཞིང་སྐྱོན་བརྗོད་པ་དང། ལུས་ཀྱིས་འཇིག་པ། ལུས་ཀྱིས། འཇིག་པར་བྱེད་པ་ལ་ཡང། བདག་གིས་ཞེ་སྡང་བྱ་བར་མི་རིགས་ཏེ། སངས་རྒྱས་སོགས་དཀོན་མཆོག་གསུམ་ལ་གནོད་པ་མི་མངའ། གནོད་པ་མི་མངའ་ཞིང། གནོད་བྱེད་ནི། སྙིང་རྗེའི་གནས་ཡིན་པས་བརྩེ་བར་བྱ་བར་རིགས་སོ། ད་གཞན་གྱིས་དཀོན་མཆོག་དཀོན་མཆོག་ལ་གནོད་པ་ཀུན། མཆོད་རྟེན་དང་སྐུ་གཟུགས་ལ་གནོད་ཀྱི་སྐུ་གཟུགས་ལ་གནོད་ཀྱི་དེ་ལ་རང་གིས་ཡང། དེ་ནི་ཁྲོ་རིགས་ཟེར་ན་དེས་ཁྲོ་རིགས་ཀྱི་མེད་པས་དེ་ཁྲོ་མི་རིགས་ཏེ་དཀོན་མཆོག་སོགས་ལ་ནི་ཞེ། ཞེ་སྡང། བྱེད་པ་ལའང་བདག་གིས་ཞེ་སྡང་བྱ་བར་མི་རིགས་ཏེ་སངས་རྒྱས་སོགས་དཀོན་མཆོག་ལ་གནོད་པ་མི་མངའ། དེ་ལས། གནོད་བྱེད་ནི་སྙིང་རྗེའི་གནས་ཡིན་པས།

དཀོན་མཆོག་གསུམ་ལ་ནི་ཡིད་མི་བདེ་བའི་སེམས་གཟིར་བའི་རྐྱེན་དེ་འདྲ་མི་མངའ་ཙང་ཡིན་ན་གང་ཡིན་ན་ད་ནི་ཚིག་འདི་འདྲ་བྱུང་སོང་ཉག་གི་དོན་དག་གི་བྱེད་པས་ད་གཉིས་པ་བཤེས་ལ་གནོད་པ་བྱེད་པ་ལ་བཟོད་རིགས་པ་སོ་རང་གི་ཤེས་པ་མཛའ་བཤེས་ལ་གནོད་པ་བྱེད་པ་ལ་བཟོད་རིགས་པ་ནི།

བཤེས་ལ་གནོད་པ་བྱེད་པ་ལ་བཟོད་རིགས་པ་ནི། བླ་མ་གཉེན་ལ་སོགས་པ་དང་བཤེས་ལ་གནོད་པ་བྱེད་རྣམས་ལའང་སྔ་མའི་ཚུལ་གྱིས་རྐྱེན་དག་ལས་འགྱུར་བར་མཐོང་ནས་ཁྲོ་བ་བཟློག། རང་ལ་ཆོས་སྟོན་པའི་བླ་མ་དང་རུས་གཅིག་པའི་གཉེན་ལ་སོགས་པ་དང་མཛའ་བཤེས་སོགས་ལ་གནོད་པ་བྱེད་པ་རྣམས་ལ་ཡང།

དེ་ནི་དེ་ཁོང་ཁྲོ་དེ་ཟ་གི་བསྡད་ནས་ཕན་ཐོགས་བཏང་མི་འདུག་གོ། དེ་གཞན་གྱིས་གནོད་པ་བྱེད་པ་མཐོང་ནས་ཁྲོ་བར་མི་རིགས་ཏེ། གཉེན་ལ་སོགས་པ་དེ་དག་གིས་སྔོན་མི་རིགས་པ་བྱས་པའི་ལས་ཀྱིས་བསྐུལ་བས། ལས་ཀྱིས་བསྐུལ་བས། སྔ་མ་སྔར་བཤད་ཟིན་པའི་ཚུལ་གྱིས་ལས་ཀྱི་རྐྱེན་དག་ལས་འབྱུང་བར་འབྱུང་བར་འགྱུར་བར་མཐོང་ནས་རང་ཉིད་ཁྲོ་བ།

བཟློག་པར་བྱའོ། ད་གཉིས་པ། གནོད་པ་བྱེད་པ་ལ་ཇི་མི་སྙམ་པའི་བཟོད་པས་དགག་པ་ལ་བཞི་ཟ། གནོད་པ་བྱེད་པ་ལ་ཇི་མི་སྙམ་པའི་བཟོད་པས་དགག་པ་ལ་བཞི། སེམས་ཡོད་འབའ་ཞིག་ལ་ཁྲོ་བར་མི་རིགས་པ། ཁྲོ་བར་མི་རིགས་པའི་རྒྱུ་མཚན། རང་གི་ཉེས་པར་བསམ་པ། བཟོད་པའི་ཕན་ཡོན་བསམ་པ་དང་བཞིའོ།

གཉེན་ལ་གནོད་པ། གཉེན་ལ་གནོད་པ། བཟོད་པར་གཉེན་ལ། གཉེན་ལ་གནོད་པ། བཟོད་པར་གྱིས་ཤིག་པའོ། རང་གི་གཉེན་ལ་སོགས་པའི་ལུས་ཅན་རྣམས་ལ་དགྲ་བོ་ལ་སོགས་པའི་སེམས་ཡོད་ཀྱི་གནོད་པ་དང་ཡང་དེ་འབྲེལ་གྱི་གཉེན་ལ་མཚོན་ཆ་ལ་སོགས་པའི་སེམས་མེད་དང་དེ་ནི་མཚོན་ཆ། འབྱུང་བ་བཞི་ལ་སོགས་པ་འབྱུང་བཞི་ལ་སོགས་པ་དེ་འདྲ་གི་སེམས་མེད་ཀྱི། སེམས་མེད་ཀྱི་གཉིས་ཀས་གནོད་པ་བྱས་པ་འདྲ་འདྲ་བས་སོ་རང་གི་གཉེན་ལ་གནོད་པ་བྱས་པ་འདྲ་འདྲ་ཡིན་ན་ཡང། སེམས་ཡོད་ཁོ་ན་ལ་ཅི་སྟེ་བཀར་ཏེ། ཞེ་འཁོན་ཞིང། ཞེ་འཁང་བར་བྱེད་པ་དེ་མི་རིགས་སོ། གང་ཕན་སེམས་མེད་ལ་ཁྲོ་ན་སེམས་མེད་ལ་ཁྲོ་བས་དེ། སེམས་ཡོད་དེ་སེམས་མེད་གཉིས་ཀ་ལ་སེམས་ཡོད་ཁོ་ན་ལ་ཡི་ཁྲོ་ཡག་མི་རིགས་སེམས་ཡོད་གཉིས་ཀ་ལ་ཁྲོ་རིགས་ཀྱི་མེད་པས་སོ་ཁྲོ་བ་དེ་བཟོད་པ་ཁྲོ་བ་བཟོས་ན་རང་གི་དགེ་རྩ་ཉམས་པར་བྱས་པ་དང་རང་ཉིད་ལ་གནོད་པ་རང་མར་དམྱལ་བར་འཁྲིད་པར་བྱེད་པའི་རྒྱུ་གསོག་པར་བྱེད་པའི་ངང་པ་དེ་འདི་ལ་ཁྲོ་བས་དེ་ནས་ཕན་ཐོགས་མེད་པས་གཉེན་ལ་གནོད་པ་གནོད་པ་བཟོད་པར

ཡོད་པའི་ས་བཅད་ཁོ་རང་ནང་སེམས་ཡོད་འབའ་ཞིག་ལ་ཁྲོ་བར་མི་ཁྲོ་བར་མི་རིགས་པའི་རྒྱུ་མཚན། ཁྲོ་བར་མི་རིགས་པའི་རྒྱུ་མཚན་རང། ཁྲོ་བར་མི་རིགས་པའི་རྒྱུ་མཚན་ནི་ལ་ལ་རྨོངས་པས་ཉེས་པ་བྱེད། ལ་ལ་རྨོངས་ཏེ་ཁྲོས་གྱུར་ན། དེ་ལ་སྐྱོན་མེད་གང་གིས་བྱ། སྐྱོན་དང་བཅས་ཏེ་གང་ཞིག་ཡིན། ཁྲོ་བར་མི་རིགས་པའི་རྒྱུ་མཚན་ནི་རྒྱུ་མཚན་ལ།

གསོད་པ་ལ་སོགས་པའི་ཉེས་པ་བྱེད་པ་རེད་གཅིག་གིས་ནི་ཁྲོ་བའི་ཉེས་དམིགས་ལ་རྨོངས་ཏེ་ཁྲོས་པར་གྱུར་པ་རེད་ད་གཉིས་ཀ་ལ། གཉིས་པོ་དེ་ལ་སྐྱོན་མེད་པ་གང་གིས་བྱ་སྐྱོན་དང་བཅས་པ་གང་ཞིག་ཡིན། གཉིས་ཀ་སྐྱོན་ཅན་དུ་མཚུངས་པས་གནོད་བྱེད་ལ་ལན་དུ་ཁྲོ་བར་བྱ་མི་རིགས་སོ། ཁྲོ་བ་དེ་གཉིས་ཀ་ལ་ཁྲོ་མི་རིགས་པ། གཉེས་ག། སྐྱོན་དང་བཅས་ཏེ་གང་ཞིག་གཉིས་ཀ། སྐྱོན་ཅན་དུ་མཚུངས་པས་གནོད་བྱེད་ལ་ལན་དུ་ཁྲོ་བར་བྱ། མི་རིགས་པའོ། བྱ་མི་རིགས་པའི་རྒྱུ་མཚན་གུ་དེས་བྱས་སོ། རྒྱུ་མཚན་གསུམ་པ་རང་གི་ཉེས་པར་བསམ་པ་ནི། གསུམ་པ་རང་གི་ཉེས་པར་བསམ་པ་ནི། གང་གིས་གཞན་དག་གནོད་བྱེད་པའི་ལས་དེ་སྔོན་ཆད་ཅི་ཕྱིར་བྱས། ཐམས་ཅད་ལས་ལ་རག་ལས་ན་བདག་གིས་འདི་ལ་ཅི་སྟེ་བཀོན། ལས་གང་གིས་གཞན་དག་རང་ལ་གནོད་པ་བྱེད་པའི་ལས་དེ། སྔོན་ཆད་ཅིའི་ཕྱིར་བྱས། བྱེད་དོན་མེད་པ་ལ་རང་ལ་གནོད་པ་འབྱུང་བ་ཐམས་ཅད་རང་གི་ལས་ངན་པ། རང་གི་ལས་ངན་ལ་རག་ལས་ནས་བྱུང་བ་ཡིན། བདག་གིས་ཕ་རོལ་པོ་འདི་ལ་ཅི་སྟེ་ཞེ་འཁོན་པར་བྱེད། འུ་རེས་གནོད་པ་བྱེད་ཡས་ལ་སོགས་པ་དང་དེ་འདྲ་ཡོངས་རྫོགས་དང་པོ་དེ་རང་གི་ཉེས་པར་ཟད་རང་གི་ཉེས་པར་ཟད་རང་གིས་སྔོན་ཆད་ལས་དེ་བསགས། གང།